ཏོག་དབྱིབས་གཉན་རིམས་ཀྱིས་རྐྱེན་པས་ཚོང་ལས་ཁག་གི་ལས་ཀ་བྱེད་ཕྱོགས་ལ་བསྐྱར་ཞིབ་བྱེད་པའི་ཐོག་བཀོད་སྒྲིག་གསར་པ་གནང་དགོས་པ་ཆགས་ཡོད་འདུག་ད་ཆ་ལས་མི་རྣམས་སྟབས་བདེའི་ལས་ཀ་གནང་ཕྱོགས་ཀྱི་ལམ་སྲོལ་དེ་མ་འོངས་པར་མུ་མཐུད་འཆར་ཡོད་པས་ལས་གཉེར་ཚོས་ལས་བྱེད་པའི་བདེ་འཇགས་དང་མཉམ་ཞུགས་ལྷུག་པོ་ཡོང་ཆེད་སྟངས་འཛིན་ཇི་ལྟར་བྱེད་དགོས་པའི་འཆར་གཞི་སྒྲིག་བཞིན་པ་ཡིན་འདུག། ཉེ་ཆར་སིད་ནི་གཙུག་ལག་སློབ་གཉེར་ཁང་གི་ཚོང་ལས་རིག་པའི་སྡེ་ཚན་གྱིས་ཉམས་ཞིབ་གནང་བར་གཞིགས་ན། ཏོག་དབྱིབས་གཉན་རིམས་རྗེས་སུ་ཡང་ཨོ་སི་ཀྲི་ལི་ཡའི་ལས་མི་མང་དག་ཅིག་ཁྱིམ་དུ་བསྡད་ནས་ལས་ཀ་མུ་མཐུད་གནང་འདོད་ཡོད་པ་ཐོན་ཡོད་འདུག་ཉམས་ཞིབ་དེའི་རྩོམ་པ་པོ་སློབ་དཔོན Matthew Beck ལགས་ཀྱིས། དེ་སྔར་དང་མི་འདྲ་བར་ཏོག་དབྱིབས་ནད་ཀྱིས་རྐྱེན་པས་ཚོང་ལས་ཁག་གི་ལས་ཕྱོགས་ལ་འགྱུར་བ་ཆེན་པོ་བཏང་ཡོད་ཅེས་ཁོང་གིས་གསུངས་དོན། ད་བར་ང་ཚོ་ནང་ལ་ལས་ཀ་བྱས་ནས་ཟླ་བ་དགུ་ཙམ་འགྲོ་ཡོད་པས་ལས་མི་ཚོར་ཁོར་ཡུག་དེ་དང་བསྟུན་ནས་གོམས་གཤིས་ཡང་འགྱུར་ཡོད་པ་དང་ནང་ནས་ལས་ཀ་བྱས་ནས་ནུས་པ་ཆེ་བ་ཡང་ཐོན་ཐུབ་པ་བྱུང་ཡོད། དེར་བརྟེན་ཚོང་ལས་དང་ཚོགས་པ་ཁག་གིས་ནང་ནས་ལས་ཀ་བྱེད་རྒྱུ་དེ་མ་འོངས་པར་གདམ་ག་ཡག་པོ་ཞིག་ཡིན་པ་ངོས་འཛིན་བྱེད་ཀྱི་ཡོད། ཉམས་ཞིབ་དེར་གཞིགས་ན་ནད་ཡམས་སྐབས་འཛིན་སྐྱོང་གོ་གནས་ཡོད་པའི་ལས་བྱེད་པ་ཁྱིམ་དུ་ལས་ཀ་གནང་མཁན་ལྡབ་ཀྱིས་མང་དུ་སོང་ཡོད་པ་དང། དེ་མིན་ལས་བྱེད་པ་ཁྱིམ་དུ་ལས་ཀ་བྱེད་མཁན་ལྡབ་གསུམ་གྱིས་མང་དུ་ཕྱིན་ཡོད་པ་ཐོན་ཡོད་འདུག་དེ་བཞིན་ཉམས་ཞིབ་དེའི་བརྒྱུད་ཁྱིམ་དུ་ལས་ཀ་བྱེད་པ་ལས་ལས་མི་ཚོས་འགྲུལ་བཞུད་ཆེད་དུས་ཚོད་དང་དངུལ་ག་ཚོད་གྲོན་ཆུང་བྱས་ཡོད་པར་གཟིགས་ཡོད་འདུག་པས་སློབ་དཔོན Matthew Beck ལགས་ཀྱིས་གསུངས་དོན། We've discovered that through ང་ཚོས་ཉམས་ཞིབ་བྱས་པ་ལས་སྤྱི་ཟླ་དྲུག་པ་དང་བདུན་པའི་ནང་ཨོ་སི་ཀྲི་ལི་ཡའི་མི་ཚོས་ཨོ་སྒོར་ཐེར་འབུམ་བཞི་ཙམ་ཞིག་དུས་ཚོད་དང་འགྲིམ་འགྲུལ་དང་འབྲེལ་བའི་འགྲོ་སོང་ཨོ་སྒོར་ཐེར་འབུམ་གཉིས་ཙམ་གྲོན་ཆུང་བྱས་ཡོད་འདུག་ཡང Worrells Solvency and Forensic Accounts ཞེས་པའི་རྩིས་པའི་ཚོང་ལས་དེས་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་ས་གནས་ཁག་སུམ་ཅུ་སོ་གསུམ་ནང་ལས་མི་ཉིས་བརྒྱ་ལྷག་ཡོད་པ་རེད་འདུག་དེ་ཡང་ཚོང་ལས་དེའི་མེལ་སྦོརན་གྲོང་ཁྱེར་དུ་ཡོད་པའི་ཚོང་རོགས Ivan Glavas ལགས་ཀྱིས་མེལ་སྦོརན་ནང་ཟླ་བ་གཉིས་དམ་དྲག་གི་སྒོ་རྒྱག་སྐབས་ཁོང་ཚོའི་ཚོང་ཉམས་རྒུད་བྱུང་ངེས་རེད་བསམ་ཡོད་ཀྱང་དེ་ལྡོག་ཕྱོགས་བྱུང་ཡོད་འདུག་ཁོང་གིས་གསུངས་དོན། ཐོག་མར་ང་ཚོའི་ལས་བྱེད་པ་ཚོ་ཁྱིམ་དུ་ལས་ཀ་ཡག་པོ་ཞིག་བྱེད་ཀྱི་ཡོད་མིན་ཡིད་ཆེས་བློས་འགེལ་བྱེད་མི་ཐུབ་པ་དང། དགོས་ངེས་ཀྱི་གློག་ཆས་དང་འཕྲུལ་ཆས་ཐད་དཀའ་ངལ་མེད་པ་ཡོང་གི་ཡོད་ན་བསམ་པའི་སེམས་ཁྲལ་ཆེན་པོ་བྱུང། ཡིན་ནའི་ང་ཚོའི་ལས་ཀའི་ནུས་པ་ཇེ་ཆེར་འགྲོ་བ་མ་ཟད་སྤུས་ཀ་དག་པ་ཡོང་སོང། དེ་ནི་ལས་མི་ཚོ་དོན་མེད་འགྲུལ་བཞུད་ཆེད་དུས་ཚོད་འཕར་མ་བཏང་མི་དགོས་པར་བརྟེན་ལས་ཀའི་ནུས་ཤུགས་ཆེ་བ་ཐོན་གྱི་འདུག་དེ་བཞིན Ivan Glavas ལགས་ཀྱིས

དེ་ལྟར་བྱས་ན་ལས་ཀའི་ནུས་པ་དང་འབྲས་བུར་སྐྱོན་མེད་ལ་གལ་ཆེ་ཤོས། ལས་མི་རྣམས་སེམས་སྐྱིད་པོ་དང་ཁོ་ཚོར་སྟབས་བདེ་བོ་ཡོང་གི་འདུག་དེ་བཞིན་ཨོས་ཏྲེ་ལི་ཡའི་ནང་དྲ་རྒྱའི་ཐོག་ཚོགས་ཆེན་དང་འདུ་འཛོམས་ཀྱི་སྡིངས་ཆ་སྤྲོད་གནང་མཁན་གྱི་ཚོང་ལས Redback Connect ཞེས་པས་རྟོག་ཞིབ་གནང་བ་ལས་མཉམ་ཞུགས་གནང་མཁན་མི་བརྒྱ་ཆ་བརྒྱད་ཅུ་གྱ་དྲུག་ཙམ་ཞིག་གིས་གཏན་འཇགས་ཁྱིམ་དུ་ལས་ཀ་གནང་འདོད་ཡོད་པ་ཐོན་ཡོད་འདུག།

འོན་ཀྱང་མི་མང་ཤོས་ཤིག་གིས་ཁྱིམ་དུ་ལས་ཀ་ཉིན་གཉིས་གསུམ་བྱེད་པ་དང་ལྷག་མ་ཉིན་འགའ་ཤས་ལས་ཁུངས་ལ་བསྐྱོད་འདོད་བྱེད་ཀྱི་འདུག་དེར་བརྟེན་ལས་མི་རྣམས་ཁྱིམ་དུ་ལས་ཀ་བྱེད་པའི་རང་དབང་ལ་དགའ་བོ་ཡོད་ཀྱང་ལས་ཁུངས་ལ་རང་ཉིད་ཀྱི་ལས་རོགས་དང་དངོས་སུ་ཐུག་ནས་མཉམ་ལས་གནང་རྒྱུ་ཡང་འདོད་པ་ཡོད་པ་གསལ་པོ་རེད་འདུག

ར་སྤྲོད་ཐུབ་ཀྱི་འདུག་ཏོག་དབྱིབས་གཉན་རིམས་ཀྱི་རྐྱེན་པས་ལས་བྱེད་པ་རྣམས་ཁྱིམ་དུ་ལས་ཀ་གནང་བར་ལས་གནས་སུ་ཡིད་ཆེས་བློས་གཏད་དགོས་པ་ཧ་ཅང་གལ་ཆེན་པོ་ཆགས་ཡོད་འདུག་ཡང་ཚོང་ལས་ལམ་སྟོན་པ Cindy Drake ལགས་ཀྱིས་རང་ཉིད་ཀྱི་ལས་མི་རྣམས་སྟངས་འཛིན་དང་སེམས་ཤུགས་སྤར་སྟངས་ནི་ཚོང་ལས་ཁག་གི་སྦྱིན་བདག་སོ་སོའི་ལག་པར་ཡོད་ཅེས་ཁོ་མོས་གསུངས་དོན། Business owners have stopped saying you need to do this, this, that. ཚོང་ལས་ཁག་གི་སྦྱིན་བདག་རྣམས་ཀྱིས་དེ་སྔར་བཞིན་ལས་མི་རྣམས་ལ་ལས་ཀ་དེ་བྱེད་དེ་འདྲ་ཞིག་བྱེད་ཞེས་སྐུལ་མ་གཏང་རྒྱུ་མཚམས་འཇོག་བྱས་ནས་ལས་མི་ཚོར་ལས་ཀ་དེ་འདྲ་ཞིག་སྒྲུབ་དགོས་ཀྱི་འདུག་པས་དེ་ལས་མི་སོ་སོའི་གནས་སྟངས་དང་དུས་ཚོད་ལ་དཔག་པས་ག་དུས་སྒྲུབ་ཚར་གྱི་ཡོད་པའི་སྐོར་གྲོས་བྱེད་ཀྱི་ཡོད། འོན་ཀྱང་ཁྱིམ་དུ་ལས་ཀ་བྱེད་པར་དགེ་སྐྱོན་གཉིས་ཀ་ཡོད་པ་ཡིན་འདུག།

ང་རང་དོན་མེད་བར་གསེང་ལེན་མི་དགོས་པའི་ལས་ཀ་མུ་མཐུད་བྱས་ནས་ལས་དོན་མང་པོ་ཞིག་སྒྲུབ་ཐུབ་ཀྱི་འདུག་ཡང Ivan Glavas ལགས་ཀྱིས་ཁྱིམ་དུ་ལས་ཀ་བྱེད་པར་དགེ་མཚན་ཆེན་པོ་ཡོད་ཀྱང། རང་ཉིད་སྒེར་གྱི་འཚོ་བ་དང་ལས་ཀའི་བར་དབྱེ་བ་ཕྱེ་མི་ཐུབ་པར་འགོག་རྐྱེན་ཡང་ཡོད་པས་ཁོང་གིས་ཚོང་ལས་ཀྱི་འགན་འཛིན་རྣམ་པས་ངེས་པར་དུ་སོ་སོའི་ལས་མི་རྣམས་ལ་སེམས་ཁྲལ་ཉུང་དུ་གཏང་ཐབས་གནང་དགོས་པ་ཡིན་ཞེས་ཁོང་གིས་གསུངས་དོན། Humans like to be around humans. འགྲོ་བ་མིའི་རིགས་ཀྱི་ཁྱད་ཆོས་གཙོ་བོ་ནི་མི་གཞན་དང་འབྲེལ་བ་བྱེད་རྒྱུ་དེ་ཡིན། དེར་བརྟེན་ང་ཚོས་ལས་མི་རྣམས་ངེས་པར་དུ་ཕན་ཚུན་འབྲེལ་བ་བཟང་པོ་ཡོད་པ་བཟོ་དགོས། གང་ཡིན་ཟེར་ན་ལས་མི་རྣམས་ལས་ཀ་མང་པོ་བྱས་ནས་དཀའ་ལས་ཁག་པ་དང་ན་བ་ཡིན་ཡང་ཁྱིམ་དུ་ལས་ཀ་བྱེད་ཀྱི་ཡོད་པར་བརྟེན་ནད་དགོངས་ལེན་པར་ཐེ་ཚོམ་བྱེད་ཀྱི་ཡོད། གནད་དོན་དེ་ཚོའི་ཐོག་ང་ཚོས་འགྱུར་བ་ཇི་ལྟར་གཏང་དགོས་པའི་འགོ་ཁྲིད་ཚོས་བསམ་ཤེས་གནང་དགོས་པ་ཡིན། ད་ཆ་ཨོས་ཏྲེ་ལི་ཡའི་རྒྱལ་ཡོངས་སུ་ནད་ཡམས་ཀྱི་དམ་དྲག་ལྷོད་ཡངས་འགྲོ་ཡི་ཡོད་པར་བརྟེན་ཚོང་ལས་མང་པོ་ཞིག་སྒོ་ཕྱེ་ནས་ལས་མི་རྣམས་ལས་ཁུངས་ལ་བསྐྱོད་འཆར་ཡོད་འདུག Redback Connect ཚོགས་པའི་འགན་འཛིན Jeff Downs ལགས་ཀྱིས་ལས་གནས་དང་ལས་བྱེད་པའི་བར་གྲོས་མོལ་གནང་ནས་ལས་མི་ཚོར་ཕན་པའི་བཀོད་སྒྲིག་ཞིག་གཏན་འབེབས་གནང་དགོས་ཞེས་ཁོང་གིས་གསུངས་དོན། ངེས་ངེས་སུ་ལས་མིར་དམིགས་ནས་སྟབས་བདེ་བའི་ཐོག་ལས་ཀ་ལས་ཕྱོགས་བཀོད་སྒྲིག་གནང་དགོས་པ་ཡིན། དཔེར་ན། ཉི་མ་བཞི་རིང་དུས་ཚོད་རིང་བར་ལས་ཀ་གནང་བ་དང་ཉི་མ་གསུམ་གུང་གསེང་བཞག་པ། ཡང་ན། ལས་དུས་དུམ་བུར་བཟོས་པ་ལྷག་པར་དུ་ཕྲུ་གུ་ཡོད་མཁན་རྣམས་ལ་ཕྲུ་གུ་སློབ་གྲྭར་སྐྱེལ་དགོས་པ་དང་སློབ་གྲྭ་གྲོལ་རྗེས་ལེན་དགོས་པ་ཡིན་དུས། དེའི་ཚབ་དགོང་དྲོ་ཕྲུ་གུ་ཉལ་ཚར་རྗེས་དུས་ཚོད་གསབ་ཆོག་པ་སོགས་མི་སོ་སོའི་གནས་སྟངས་ལ་གཞིགས་ནས་ལས་དུས་ལ་འགྱུར་བ་བཏང་ཆོག་པ་བཟོ་དགོས། ལས་མི་ཚང་མར་ཁྱིམ་དུ་ལས་ཀ་བྱེད་དགོས་པའི་རྒྱུ་མཚན་འདྲ་མིན་ཡོད་ཀྱང་ལས་ཀ་རིགས་འགའ་ཤས་ཤིག་ཁྱིམ་དུ་བྱེད་མི་ཐུབ་པ་ཡིན། དེ་ནི་ལས་ཀ་སོ་སོའི་དགོས་མཁོ་དང་ཁྱད་ཆོས་ལ་རག་ལུས་པ་ཡིན།

མཐུན་རྐྱེན་དེ་དག་ལས་མི་དང་སྦྱིན་བདག་ཚང་མར་ཕན་པའི་གནས་ཚུལ་འདུག་ལ། དེ་ཆ་ཚང་ད་ལྟའི་གནས་སྟངས་དང་མཐུན་པའི་གནས་ཚུལ་བཀོད་འདུག་ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ། ཁྱེད་རང Australia ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan དུ་གསན་རྒྱུ་ཡོད།